བོད་དོན་སྤྱི་གླེང་གི་ལེ་ཚན་བཅོ་བརྒྱད་ལ་གསན་གཟིགས་གནང་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་རིང་ལེ་ཚན་བཅོ་བརྒྱད་འདིའི་ནང་ལོགས་ལ། ཉིས་སྟོང་ཉི་རྩ་གཉིས་ལོ་ལོ་ལ། ཉིས་སྟོང་ཉི་རྩ་གཉིས་ཀྱི་དགུན་དུས། ད་ལྟ་ཨོ་ལིམ་པིག་དེ་རྒྱ་ནག་ལ་འཚོགས་ཀྱི་ཡོད་རེད། དེའི་སྒང་ལ་ཨ་ནི་ང་ཚོ་གིས་བགྲོ་གླེང་ཞུ་གི་ཡིན། དེ་བགྲོ་གླེང་ཞུ་ཡུལ་ལ་ཨ་ནི་ད་ལྟ་དེ་ཊོ་རོན་ཊོ་ལ་བཅའ་བཞུགས་བོད་དོན་འཐབ་རྩོད་པ་ཨ་ནི་འཆི་མེད་ལྷ་མོ་ལགས་གདན་འདྲེན་ཞུས་ཡོད་འཆི་མེད་ལགས་བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལེགས། དོན་དེ་ལ། འཆི་མེད་ལགས་ཆ་མཚོན་པ་ཡིན་པ་ཡིན་ན་ཨ་ནེ་ཅིག་བོད་པའི་གཞོན་སྐྱེས་ཀྱི་མགོ་ཁྲིད་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནེ། ཁོ་མོ་རང Toronto University ལ་སློབ་སྦྱོང་གནང་དུས་ཨ་ནེ་ཕ་གིའི་གི་ཨ་ནེ་ཚོགས་གཙོ་གནང་ཡ་དང། ཨ་ནེ་དུས་རྒྱུན་དུ་ནས་ཨ་ནེ་བོད་ཀྱི་ཅིག་གནད་དོན་གྱི་ཐོག་ལ་ཨ་ནེ་གཞོན་སྐྱེས་ཀྱི་དབུ་ཁྲིད་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ད་ལྟ་རྒྱལ་སྤྱིའི་གི་སློབ་མའི་ལྷན་ཚོགས་ཀྱི་ངོས་ནས་ཨ་ནི་བོད་པའི་གཞོན་སྐྱེས་ཀྱི་དབུ་ཁྲིད་ཀྱི་ཨ་ནི་གཟེངས་རྟགས་དང་ངོས་འཛིན་དེ་འདྲ་བྱས་གནང་བསྡད་ཡོད་རེད། ཨ་ནི་ད་ལྟའི་ཆ་ལ་འཆི་མེད་ལྷ་མོ་ལགས་ཨ་ནི་ཁེ་ན་ཌ་ནང་ལོགས་ཀྱི་ཨ་ནི་གཞུང་འབྲེལ་མིན་པའི་གི་ཚོགས་པ་ཅིག་ནང་ལོགས་ལ་ཨ་ནི་ཕྱག་ལས་གནང་བསྡད་འདུག་ཨ་འཆི་མེད་ལགས་ངས་གི་གོང་ལ་ངོ་སྤྲོད་གནང་བ་ནང་བཞིན་ད་འཆི་མེད་ལྷ་མོ་ལགས་ཁྱེད་རང་འདྲ་བོ་ཆ་མཚོན་པ་ཡིན་ན་ཨ་བོད་པའི་གཞོན་སྐྱེས་མང་པོ་ཅིག་གི་མིག་དཔེ་ལྟ་ས་གི་ད་གང་ལྟར། ཅིག་འཐབ་རྩོད་པ་ཅིག་དང་ཅིག་གཞོན་སྐྱེས་དབུ་ཁྲིད་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་རྒྱ་ནག་གི་བོད་བཙན་འཛུལ་བྱས་རྗེས་ད་མི་སེར་སྤེལ་ཡུལ་རིང་ལུགས་དང་དེ་འདྲ་བྱས་རྗེས་ད་འདས་པའི་གི་ལོ་དྲུག་ཅུ་ཙམ་འགོར་གྱི་ཡོད་རེད། དེ་འདྲའི་ཅིག་ཡ་ཚར་ཆ་མཚོན་པ་ཡིན་ན་ཁྱེད་རང་ལ་མཚོན་ན་བོད་དོན་འཐབ་རྩོད་པ་ལ་དེ་ག་འདྲ་ཞིག་ངོས་འཛིན་བྱེད་ཀྱི་ཡོད། ཨ་ནི་བོད་ཀྱི་འཐབ་རྩོད་ཀྱི་ལས་འགན་དེ་གལ་ཆེན་པོ་ག་འདྲ་ཅིག་རྩི་གི་འདུག།

ད་གང་ལྟར་ཨིན་སྐད་ཐོག་ལ་ཞུས་ན Great Power ལབ་ན་ད་གང་ལྟར་འཛམ་གླིང་གི་སྟོབས་ཤུགས་ཆེ་ཤོས་ཀྱི་རྒྱལ་ཁབ་ཀྱི་ཁོངས་སུ་སླེབས་ཀྱི་ཡོད་རེད་དཔལ་འབྱོར་ཡིན་ན་འགྲིག་གི་འདུག་སྲིད་དོན་ཡིན་ན་འགྲིག་གི་འདུག་གང་ལྟར་གནས་ཚུལ་མང་པོ་ཅིག་ནི་དེ་འདྲའི་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་དང་མཉམ་དུ་ལ་ཡང་ནི་རྒྱ་ནག་གི་ཅིག་འཇམ་པོའི་སྟོབས་ཤུགས་ལབ་ན་འདྲ་འགྲིག་གི་འདུག་རྒྱ་ནག་གི་གང་འདྲ་ཞུ་དགོས་རེད་གང་ལྟར་ཁོང་ཚོས་ཀྱི་ཅིག་བཙན་འཛུལ་ད་ཁོང་ཚོས་ཀྱི་ཨིན་སྐད་ཐོག་ལ་ཞུས་ན་ནི Censorship ད Surveillance དེ་ད་གང་ལྟར། རྒྱ་ནག་གི་ལུང་པ་འདི་བརྒལ་བྱས་འདི་གི་མཐའ་མཚམས་ཚོ་བརྒལ་བྱས་ཡ་ནི་ཨ་རི་དང་ཡུ་རོབ་ད་ཁེ་ན་ཌ་གང་ལྟར་ཨིན་ཨིན་ཇི་ཡི་ལུང་པ་གཙོ་བའི་གི་ད་ས་ཆ་མང་པོ་ཅིག་ལ་ཁོང་ཚོ་གི་སྟོབས་ཤུགས་དེ་དཔེ་ཤུགས་ཆེན་པོ་ཅིག་ཆགས་བསྡད་གི་ཡོད་རེད། ཨ་ནི་འཆི་མེད་ལྷ་མོ་ལགས་འདྲ་བོ་ཆ་མཚོན་པ་ཡིན་ན་ཡང་དེ་ཚོའི་གི་ཐོག་ལ་ཡ་གདོང་ལེན་བྱེད་ཡ་ད་དེ་འདྲའི་གི་ཉམས་མྱོང་མང་པོ་ཅིག་བྱུང་ཡོད་རེད། ཁྱེད་རང་གི་ལ་གི་ད་གང་ལྟར་དེ་ཚོའི་གི་གནས་ཚུལ་དེ་ཚོ་ལ་ང་ཚོ་གི་གདོང་ལེན་གང་འདྲ་གང་འདྲ་ཞིག་གནང་ཐུབ་གི་རེད་དེ་ཚོ་ལ་ང་ཚོས་ངོས་འཛིན་གང་འདྲ་ཞིག་གནང་དགོས་རེད།
དེ་དངོས་གནས་རེད་ཟེར་ད། ང་རང་ཚོའི་གི་བོད་ནང་ལ་ཡང་བོད་མི་ག་ཚོད་དཀའ་ངལ་འཕྲད་ཀྱི་ཡོད་པ་དེ་ང་ཚོ་ཚང་མ་ཡི་མཁྱེན་གོ་རེད། ཡིན་ན་ཡང་ད་བོད་ཀྱི་ཕྱི་ལོགས་ལ་ཡང་ང་རང་ཚོ་བཙན་བྱོལ་ནང་ལ་ཡང་རྒྱ་མིའི་གཞུང་འདི་གི་ག་ཚོད་མང་པོ་ད་གནོད་སྐྱེལ་གྱི་ཐབས་ཤེས་བྱེད་ཀྱི་ཡོད་པ་དེ་ང་ཚོ་གང་གང་ཡག་པོ་བྱེད་ནས་སྤུས་དག་པོ་བྱེད་ནས་ཧ་གོ་གི་ཡོད་ས་མ་རེད་བསམ་གྱི་འདུག་དེ།

དེ་ཚོ་གང་གང་ལ་ཀུན་སྤྱོད་ཀྱི་དཔེ་ཤ་ཡིག་དཔལ་འབྱོར་གི་ཐོག་ནས་ག་ཚོད་རོགས་རམ་བྱེད་ཀྱི་ཡོད་མེད་དེ་ང་ཚོ་ཞིབ་ཚགས་པོ་བྱས་ནས་བལྟ་བ་ཡིན་ན་ཧང་སང་ཡ་དེ་འདྲ་རེད་ཤག་ཁོ་རང་ཚོས་དཔེ་ཤ་དེ་ག་སུབ་ཡ་ཐོན་ན་གཙོ་བོ་ག་རེད་ལབ་ན་ང་རང་ཚོའི་བོད་མི་དམངས་དང་ནི་ད་དེ་སང་ཡུ་གུར་དང་ཧོང་ཀོང་མི་རིགས་ཀྱིས་ངོ་རྒོལ་བྱེད་དུས་ག་ལེ་ཡ་ཁོ་རང་ཚོ་ལ་ད་ག་ལ་བ་སེམས་ཤུགས་བཅག་ཡ་དང་ནི་ཚིག་རྩུབ་དང་བསྐྱལ་བེད་སྤྱོད་དང་བྱས་ནི་ཁོ་ཚོ་ལ་ག་ལ་བ་རེད།

དེ་འདྲའི་མང་པོ་ཅིག་བརྒྱུད་བྱས་ཨ་ནེ་ཡང་ནུབ་ཕྱོགས་ཀྱི་ལུང་པ་གི་ས་ཆ་མང་པོ་ཞིག་ནང་ལོགས་ལ་ཁོ་རང་ཚོ་གིས་ཅིག་བསམ་བློ་གི་བཙན་འཛུལ་བྱས་ཡ་ད་དེ་འདྲའི་གི་ཤུགས་ཆེན་པོ་ཅིག་ཆགས་འགྲོ་གི་འདུག་ད་དཔེར་ན་ང་འགྲོ་ཡོད་ས་གི་ད་ལྟ་སློབ་གྲྭ་འགྲོ་བཞིན Edinburgh University ནང་ལོགས་ལ་ང་ཚོ་གི Confucius དེ Scotland ནང་གི་ཆེ་ཤོས་ཅིག་ཆགས་བསྡད་ཀྱི་ཡོད་རེད་ད་དེ་འདྲ་བྱས་ནས་ཨིན་ཇི་ལུང་པ་ཙམ་མ་ཟད་ཨ་ནེ་ཨ་རི་དང Canada ས་ཆ་མང་པོ་ཅིག་ནང Europe གི་ས་ཆ་མང་པོ་ཞིག་ནང་ཡང་དེ་འདྲའི་ཆགས་བསྡད་ཤ་འདི་དེ་ཡང་ང་ཚོ་གི་ཅིག་གདོང་ལེན་བྱེད་ས་གི་གནད་འགག་ཆེན་པོ་ཅིག་རེད་བསམ་གྱི་འདུག་ད་དེ་རིང་འཆི་མེད་ལགས་ང་ནི་གདན་འདྲེན་ཞུས་བྱས་ད་བཀའ་མོལ་ཞུ་ཡ་གཙོ་བོ་དེ་ཨ་ནི་ད་ལྟ་གི་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་དགུན་དུས་ཀྱི་ད་ལྟ་ཨོ་ལོང་པིག་དེ་ཆགས་བསྡད་ཀྱི་ཡོད་རེད་དེ་རྒྱ་ནག་ལ་འཚོགས་ཡ་དེ་གཏན་འཁེལ་བྱས་ད་གང་ལྟར་ཟླ་བ་གཉིས་གསུམ་གཅིག་གི་ནང་མ་གཏོགས་འཚོགས་ཡ་གི་དེ་འདྲའི་ཆེ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་འདྲས་ཅིག་ཆགས་བསྡད་ཡོད་དུས་ཨ་ནི་ད་ལྟ་ཉེ་ཆར Greece ལ་ད་ལྟ Olympic གི་ད་ལྟ་དཔལ་འབར་དེ་འདྲས་སྒྲོན་པའི་སྐབས་དུས་ལ་འཆི་མེད་ལྷ་མོ་ལགས་ཕ་གི་ལ་ཕེབས་ཡོད་རེད། ཨ་ནི་བོད་ཀྱི་བོད་དོན་འཐབ་རྩོད་པ་ཡང་མང་པོ་ཅིག་གིས་དེ་འདྲས་བྱས་བྱས་ད་གང་ལྟར། ཅིག་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་མ་འདྲ་བ་བརྒྱ་དང་བརྒྱད་ཅུ་ལྷག་གིས་སྙན་ཞུ་ཕུལ་བྱས་ཨ་ནི་ད་ལྟ Beijing ལ་འཚོགས་ཡག་གི Olympic དེ་ཅིག། དེ་ལ་འཚོགས་ཡ་ལ་ངོ་རྒོལ་ཁ་ཤས་ཀྱིས་མཚམས་འཇོག་བྱེད་དགོས་ཡོད་ལབ་དེ་འདྲའི་གི་ལས་འགུལ་མང་པོ་ཞིག་སྤེལ་བསྡད་ཤ་ནི་འཆི་མེད་ལྷ་མོ་ལགས་ཕ་གི་ཕེབས་བྱས་ནི་འཆི་མེད་ལགས་གི་ཕ་གི་གི་བསྒྲགས་གཏམ་ཚོ་ང་ཚོ་གི་ཅིག་བྷི་བྷི་སི་དང་ཅིག་གསར་འགྱུར་མང་པོ་ཞིག་ནང་གསན་ཡག་འདུག་འཆི་མེད་ལྷ་མོ་ལགས་ངས་འདི་དྲི་བ་འདི་ཞུ་གི་ཡིན་ད་ལྟ་ཅིག་ཨོ་ལོང་པིག་དེ་གོ་སྒྲིག་ཚོགས་ཆུང་གི་གོ་སྒྲིག་ཚོགས་ཆུང་དང་ཨ་ནི་ང་ཚོ་གི་ད་ལྟ་གི་ཚོགས་ས

ངོས་འཛིན་བྱས་ཡ་བྱུང་ནས་བཟུང་ཨ་ནི་ང་རང་ཚོའི་བོད་ནང་གི་གནས་སྟངས་སྡུག་རུ་ག་ཚོད་ཕྱིན་དཔེ་ཆ་བཞག་ན་ཨ་ནི་རང་སྲོག་བློས་བཏང་ཡ་དང་ཨ་ནི་བོད་ནང་ལ་ཡ་ད locally ས་གནས་ཁོ་རང་ཚོ་ལ་ར་ག་ཚོད་དམ་རུ་ཕྱིན།

རེད་རེད་ད་ལྟ་ཉིས་སྟོང་བརྒྱད་ཀྱི་ད་ལྟ་འཆི་མེད་ལགས་ཉིས་སྟོང་བརྒྱད་གསུངས་འདུག་ཡང་ཉིས་སྟོང་བརྒྱད་ནང་ལོགས་ལ་ད་ལྟ་དོན་གྲུབ་དབང་ཆེན་ལགས་ད་ཁོང་ཚོ་གི་འཇིགས་བྲལ་གློག་བརྙན་བཟོས་བྱས་ཨ་ནི་ཅིག་བོད་ཀྱི་གནས་ཚུལ་མང་པོ་ཞིག་དང་བོད་ནང་གི་བོད་མི་ཚོ་གི་བསམ་ཚུལ་མང་པོ་ཞིག་ང་ཚོ་ཕྱི་ལོགས་ལ་སྟོན་ཡ་ད་དེ་འདྲས་བྱུང་ཡོད་རེད། ནི་དེ་མ་ཡིན་པའི་གི་ཐོག་ནས་ནི་ང་ཚོ་ཡང་ཅིག་ཕྱི་ལོགས་ལ་ཡོད་པའི་བོད་པ་གཞོན་སྐྱེས་དང་རང་བཙན་འཐབ་རྩོད་པ་བོད་ཀྱི་དེ་ཚོ་མང་པོ་ཅིག་གི་ཡང།

ཕ་གི་ལ་ཨ་རིའི་གཞུང་འབྲེལ་གྱི་མི་སྣ་གི་ངོས་ནས་ཁོང་ཚོ་གི Boycott བྱེད་ཀྱི་ཡིན་ལབ་བྱས་ད་ཅིག་དེ་འདྲས་ཀྱི་ཅིག་གསུངས་འདུག་ཨ་ནི་དབྱིན་ཇི་གི་ད་ལྟ་ཕྱི་སྲིད་བློན་ཆེན་གྱིས་དེ་འདྲས་ཅིག་གསུངས་གི་འདུག་ཁ་རྩང་ཨ་ནི་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་བདུན་གྱི་ཚོགས་འདུའི་སྐབས་དུ་ལས་ཨ་ནི་ཅིག་པེ་ཅིང་གི་དགུན་དུས་ཀྱི་ཚོགས་འདུ་ད་གང་ལྟར་རྩེད་འགྲན་ཆེན་པོ་དེ་དང། འབྲེལ་བའི་ཐོག་ནས་ད་ཕ་གི་ལ་གཞུང་འབྲེལ་གྱི་མཛད་གཙོ་རྣམ་པ་ཕེབས་ཡ་དང་དེ་ཚོ་གི་ཐོག་ལ་དེ་འདྲའི་གསུངས་འདུག་ད་ད་ལྟའི་གི་ཆ་ལ་ཨ་རི་དང་རྒྱ་ནག་གི་འབྲེལ་བ་དེ་འབྲེལ་བ་གཅིག་སྡུག་ཤོས་ཤིག་གི་གནས་སྟངས་ཤིག་སླེབས་བསྡད་ཀྱི་ཡོད་རེད། ཨ་ནི་ཁ་རྩང་དང་འཆི་མེད་ལགས་ཀྱི་འབོད་སྒྲ་ནང་ལོགས་ལ་དམིགས་བསལ་གྱི་ཝི་གོར་གྱི་གནས་སྟངས་རེད། ཧོང་ཀོང་གི་གནས་སྟངས་རེད། བོད་མི་ཚོ་གི་གནས་སྟངས་དེ་ཚོ་གནས་སྟངས་གང་ཟག་བྱུང་བ་ཡིན་ན། འགྲོ་བ་མིའི་ཐོབ་ཐང་ཙམ་མ་ཡིན་པ་གཅིག་མི་རིགས་རྩ་མེད་འགྲོ་ཡ་དང་དེ་འདྲའི་གི་ཉེན་ཁ་འདི་ཚོ་མཐོང་དུས་ཨ་ནི་སྟོབས་ཆེན་རྒྱལ་ཁབ་དང་ནུབ་ཕྱོགས་གི་ད་གང་ལྟར་ནུབ་ཕྱོགས་ཨ་ནི་མང་གཙོ་རང་དབང་ཅན་གི་ལུང་པ་ཚོ་གི་འདི་ཚོ་ལ་གཅིག་ངོ་རྒོལ་གི་རྣམ་འགྱུར་སྟོན་ཡ་འདི་ཚོ་གལ་ཆེན་པོ་ག་འདྲ་རུ་ཞིག་ཡིན་པ་དགོངས་གི་འདུག།
འདི་ད་གིན་ཞུས་པ་ནང་བཞིན་རེད། རྒྱ་མིའི་གཞུང་འདི་སྟོབས་ཆེན་ཆགས་ཡ་དམིགས་བསལ་གཙོ་བོ་དོན་དག་ག་རེ་ལབ་ན།

ད་ཧོང་ཀོང་མི་རིགས་དང་ཐའེ་ཝན་ནིས་དང་ཝི་གོར་དང་ད་མི་རིགས་ཁག་ག་ཚོད་མང་པོ་ཅིག་ལ་ཁོང་ཚོས་ཀྱི་སྡུག་རུས་དང་སྡུག་པོ་བཏང་གི་རེད་ཁོང་ཚོ་སྒང་ག་སྐད་རྒྱག་བར་ད་ད་རིང་ཁྱོད་རང་མ་འགུལ་བ་ཡིན་ན་འདི་ལ་སྡུག་ག་མ་གཏོགས་ཆགས་ཡ་ཡོད་མ་རེད་འདི་ལ་ཡར་རྒྱས་འགྲོ་ཡ་ཡོད་མ་རེད་ཟེར་ལབ་ཡ་སྐད་ཆ་དེ་སླེབས་ཀྱི་འདུག་ཨ་འདི་བྱས་ནས་སོང་ཙང་ང་རང་ཚོས་ངའི་བསམ་ཚུལ་ནང་ལ་ཡ་དེ་རྒྱལ་སྤྱིའི་ལུང་པ་དེ་ཚོས་ཀྱི་དམིགས་བསལ་གཞུང། གིས་ད་ལྟ་ངོ་རྒོལ་བྱས་ཏེ་གཞུང་དང་འབྲེལ་བའི་ངོ་རྒོལ་བྱས་ཏེ་ཧང་སང་ཡ་གལ་ཆེན་པོ་མཐོང་གི་འདུག་རྒྱ་མིའི་གཞུང་གིས་ད་ལྟ་བསམ་ཚུལ་ནང་ལ་ཡང་ཁོ་རང་ཚོ་ག་རེ་མ་གོ་ག་རེ་བྱས་པ་ཡིན་ནའི་གལ་འགྲིག་གི་རེད་བསམ་གོ། ག་ཅི་ལབ་ན་ཁོ་རང་ཚོ་ད་ལྟ་སྟོབས་ཆེན་ཅིག་ཆགས་བསྡད་ཡོད་ཙང། ཁོ་ཚོའི་བསམ་ཚུལ་ནང་ལ་ཡང་གཞུང་མ་འདྲ་བ་ཁག་ཁག་གིས་ད་ཅིག་ལབ་སྲིད་པ་རེད་ཡིན་ནའི་ཡང་ག་ལ་འོ་རེད། ལས་འགུལ་སྤེལ་ཐུབ་གི་མ་རེད་ག་ཅི་ལབ་ན་ཁོ་ཚོས་ང་ཚོ་ལ་ཞེད་ཀྱི་ཡོད་རེད། འདི་ཚོར་བ་དེ་སླེབས་བསྡད་ཡོད་རེད།

ཨཱ་ནི། ཕ་གི་ལ་ཡང Political Boycott ལབ་དེ་འདྲའི་བྱེད་ཡོང་གི་འདུག་ཨཱ་ནི། ཉེ་བའི་ཆར་ལ་ད་ལྟ་འཆི་མེད་ལྷ་མོ་ལགས་ཀྱི་ད་ལྟ Instagram ནང་ལོགས་ལ་ཡང་གཅིག་དམིགས་བསལ་གྱི་རྒྱལ་སྤྱི་རྩེད་འགྲན་པ་དང་དེ་ཚོ་གི་ངོས་ནས་འདི་གི་གནད་དོན་ཐོག་ལ་སྐད་ཆ་བཤད་ཡ་དང་དེ་འདྲའི་སྒང་ལ་ཡང་གཅིག་ཁྱབ་བསྒྲགས་ཅིག་གནང་བཞིན་པ་རེད་ཤག་ཨཱ་ནི། ད་གཅིག། རྒྱ་ནག་ལ་ཕར་གདོང་བསྟན་བྱས་ཨ་ནི་གཅིག་འགྲོ་བ་མིའི་ཐོབ་ཐང་དང་དེ་འདྲའི་བཤད་ཐུབ་མཁན་རྩེད་འགྲན་པའི་ནང་ལོགས་ལ་ཧང་སང་གི་ཉུང་ཉུང་དང་དཀའ་ལས་ཁག་པོ་ཆགས་བསྡད་ཡོད་རེད་ཡང་ཉེ་བའི་ཆར་ལ་ཨ་ནི་ད་ལྟ་ཨ་རི་གི་ད་ག་ད་ལག་རྩེད་སྤོ་ལོ་ད་ད་རྩེད་མཁན་གྱི་དེ་འདྲའི་གི་ད་ད་ཀན་ཊར་ཁོ་རང་གི་དམིགས་བསལ་གི་བོད་ནང་བོད་ཀྱི་རང་དབང་དང་ཡུ་གུར་དང་ཧོང་ཀོང་དང་དམིགས་བསལ་གྱིས་ཨོ་ལིམ་པིག་དེ། ཨོ་ལིམ་པིག་དེ་ཚོགས་ཡ་དང་དེ་གི་ཚོགས་ཡ་གི་དམིགས་བསལ་གྱི་ག་རེ་དགོས་དོན་དེ་དང་ཨ་ནི། རྒྱ་ནག་གི་ད་འདི་གི་མི་སེར་སྤེལ་བའི་རིང་ལུགས་དང་རྒྱ་ནག་གི་བཙན་འཛུལ་བྱེད་བཞིན་པའི་རྒྱལ་ཁབ་ཚོ་གི་གནས་སྟངས། དེ་ཚོ་མཐུན་གི་མེད་པའི་ཐོག་ལ་ཁོ་རང་གི་ཡང་ཅིག་དམིགས་བསལ་གྱི་ཅིག Friendship དང་ད་ག་འདྲ་ལབ་མཛའ་འབྲེལ་དང་གུས་ཞབས་དང་དེ་འདྲའི་གི་གནས་ཚུལ་མང་པོ་ཅིག་སྒང་སྐད་ཆ་བཤད་ཡི་འདུག། འཆི་མེད་ལགས་ཀྱིས་ད་ལྟ་དེ་ངས་སྒང་ལ་གསུངས་པ་ནང་བཞིན་དེ་འདྲའི་གི་དེ་སྒང་ལ་ཅིག་སྐད་ཆ་ཐུང་ཐུང་ཅིག་བཤད་བྱས་ད་ལྟ་ང་ཚོ་སྤྱི་ཚོགས་དྲ་རྒྱ་སྒང་ལ་ཡང་འགྲོ་གི་འདུག་ཁྱེད་རང་གིས་ངོས་འཛིན་གནང་བ་ཡིན་པ་ཡིན་ན་ཅིག་དམིགས་བསལ་གྱི་རྩེད་འགྲན་པ་ཚོ་གི་དེ་ཚོ་དང་བ་སྐད་ཆ་བཤད་དགོས་ཡ་ད་རྩེད་འགྲན་པ་ཚོ་བདེ་སྲུང་དེ་ག་ཚོད་གལ་ཆེན་པོ་བརྩི་གི་འདུག།

ཉམས་མྱོང་ས་དང། དེ་ཡང་བོད་པ་སྤྱི་མཉམ་དུ་འབྲེལ་བ་བྱེད་བྱས་ནི་བོད་པ་ཅིག་ཡིན་པའི་ཆ་ནས་ང་ཚོ་བཙན་བྱོལ་ནང་ལ་ལོ་ག་ཚོད་མང་པོ་ལྷག་ཡོད་རེད་ང་རང་ཚོའི་གི་སྒྲུང་ཡོད་རེད་བོད་པ་སྒང་ག་ལ་སྒྲུང་གཅིག་ཡོད་རེད་དེ་ད་དེ་བྱས་ནས་ད་ད་གིན་དྲི་བ་དང་པོ་དེ་ལ་དེ connect བྱས་པ་ཡིན་ན་ད་སྒང་ག་འཐབ་རྩོད་པ་རང་ཆགས་བསྡད་ཡོད་རེད་ག་རེ་བྱས་ན་ང་ཚོ་བཙན་བྱོལ་ནང་ལ་གནས་སྟངས་ཁོ་རང།

ནི་མོ་རང་ད་ལྟ་གར་སོང་ཆ་མེད་ཕྱིན་ཚར་རེད། དེ་ཡིན་དུས་ཡང་གཅིག་དམིགས་བསལ་གྱི་དབྱིན་སྐད་ཐོག་ཞུས་ན་ད་ལྟ་ཀོ་ཏྲེ་ནིས་ཀྱི་ད་ལྟ་ཏྲེ་ནིས་ཀྱི་ཡང་གཅིག་རྩེད་མཁན་རྩེད་འགྲན་པ་གྲགས་ཆེན་མང་པོ་ཅིག་གིས་རྒྱ་ནག་ནས་ཕྱིར་འཐེན་བྱེད་ཡ་ད་དེ་འདྲའི་གི་ཐོག་ལ་གི་སྐད་ཆ་ཅིག་ཞུས་ཡོང་གི་འདུག་དེ་གི་ངོས་ནས་ང་ཚོ་གི་དཔེར་ན་ད་ལྟ་ཕེང་ཧྲུའེ་མོ་རང་གི་གནད་དོན་འདི་སྒང་ནས་ནི། ཡང་ཅིག་རྒྱ་ནག་ལ་འགྲོ་མཁན་གྱི་རྩེད་འགྲན་པ་དང་དེ་ཚོ་གི་ཅིག་ཐོབ་ཅིག་རང་དབང་དང་དེ་ཚོ་གི་གནས་སྟངས་ཐོག་ལ་ཡང་ང་ཚོ་གི་ཅིག་བསམ་བློ་རོ་ཞིག་ག་འདྲ་ཞིག་བཏང་ཐུབ་གི་རེད། རྒྱ་ནག་ལ་འགྲོ་མཁན་རྩེད་འགྲན་པ་སྒང་ག་གི་ད་ག་རེ་ལབ་དགོས་རེད། Security ཟེར་བ་དེ།

ད་ཁོ་རང་གི་སྲིད་དང་འབྲེལ་བ་མེད་ལབ་ཀྱི་ལབ་ཀྱི་ད་ང་ད་སྲིད་དང case དེ་སྒང་ལ་ཁོ་ལག་པ་འཆང་གི་འདུག་དེ་ད་མ་གཞི་ལག་པ་འཆང་ཡ་གཅིག་པོ་མ་རེད་ཁོ་རང་གི་མོ་ལ་རྒྱབ་སྐྱོར་བྱེད་ཡ་ཚབ་ལ་ར་རྩེད་འགྲན་པ་སྒང་ག་ལ་རྒྱབ་སྐྱོར་བྱེད་ཡ་ཚབ་ལ་རྒྱ་མི་གཞུང་མཉམ་དུ་རྒྱབ་སྐྱོར་བྱས་པ་ལྟར།

སྤྱང་པོ་ཆགས་དགོས་རེད། ངའི་བསམ་ཚུལ་ནང་ལ་ཡང། འདི་བྱས་ནས་ང་རང་ཚོའི་རྡོག་རྩ་གཅིག་སྒྲིལ་བྱེད་ཡ་དང་མཐུན་སྒྲིལ་བྱེད་ཡ་དེ་ཧང་སང་ཡ་གལ་ཆེན་པོ་རེད་ང་རང་ཚོའི་བོད་པའི་མི་རིགས་ང་རང་ཚོའི་བཙན་བྱོལ་ནང་ལ་ཡང་ང་ཚོ་མཐུན་སྒྲིལ་བྱེད་ཡ་གལ་ཆེན་པོ་རེད་འདི་དང་མཉམ་དུ་ང་རང་ཚོའི་ཡུ་གུར་མི་རིགས་དང་ཧོང་ཀོང་མི་རིགས་དང་མཉམ་དུ་འབྲེལ་བ་བྱེད་ཡ་དེ་གལ་ཆེན་པོ་མཐོང་གི་འདུག་འདི་དང་མཉམ་དུ་ད་ཕེང་ད་ཕེང་ཧྲུའེ་གི

དེ་དང་འཕྲད་ཞེས་ཁྱིམ་མི་ལ་དེ་ཕྱིར་བཀའ་འདྲི་ཞུ་དགོས་བྱུང། ཞུ་དགོས་བསམ་སོང་ད་ལྟ། ཁྱིམ་ལས་སྒང་ལ་ད་ལྟ། ད་ཕེང་ཧྲུའེ་ཡི་གནས་སྟངས་དེ་དང་བསྟུན་བྱས། ཅིག་ད་ལྟ་དེ། ད་ལྟ། ཨོ་ལིམ་པིག་གི་རྩེད་འགྲན་གྱི་ད་ཚོགས་གཙོ་དེས་སྐད་ཆ་དེ་བཤད་དགོས་འཁེལ་རེད། ཨ་ནི། ཡང་སྔོན་མ་འདྲ་ཡིན་ན། ཅིག། ཏོག་དབྱིབས་ན་ཚ་དེ་དང་པོ་ཁྱབ་པའི་སྐབས་དུ་ལ་ཡང་གཅིག་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱི་ད་ཚོགས་གཙོ་དེ་གིས་ཡང་རྒྱ་ནག་བཀབ་དགོས་ཡ་ད་དེ་འདྲའི་གི་སྐད་ཆ་ཅིག་བཤད་ཡོད་རེད། དེ་ཚོའི་གནས་སྟངས་ལ་གཅིག་ང་ཚོ་གིས་ཡང་གཅིག་ཕྱོགས་གཞན་པ་ཞིག་ནས་ལྟ་བ་ཡིན་པ་ཡིན་ན། གཅིག་འཛམ་གླིང་གི་རྩེད་འགྲན་ཚོགས་པ་ཡིན་པ་ཡིན་ན་འགྲིག་གི་འདུག་ཨ་ནི་གཅིག་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡིན་ན་འགྲིག་གི་འདུག། དེ་ཚོ་གི་ཐོག་ལ་རྒྱ་ནག་གིས་དངོས་ཤུགས་བརྒྱུད་གསུམ་ནས་ཤུགས་རྐྱེན་སྤྲད་ཀྱི་ཡོད་པ་ཅིག་ལ་གཟིགས་གནང་ཐུབ་དེ། གནས་སྟངས་དེ་ག་འདྲ་འགྲོ་སྲིད་ཀྱི་འདུག། ཡིན་ད་ཡིན། སྐད་ཆ་རྒྱ་ནས་རྒྱ་ང་དེ་འདི་གོ་ར་མི་འདུག་ཐེ་ཚོམ་རྒྱག་མི་འདུག་ག་ཅི་ལབ་ན་རྒྱ་མི་གཞུང་གིས་ཁོང་ཚོ་ལ་ཡིན་ཤུགས་རྐྱེན་ཐེབས་ཡ་གི་ཐབས་ཇུས་བཏོན་ནས་ཡིན་ནི་རེད་ཡང་མིན་ན། གཅིག་བྱས་ན་ཁོ་རང་ཚོའི་ལས་ཀྱི་རྟ་ག་ལ་བ་ར་ང་ཚོ་བོད་ནང་ལ་ཡ

འདི་ད་མི་སེར་ཨ་ནི་ད་ཨ་རིའི་ལུང་པ་ལ་དེང་སང་ཨ་རི་ད་ཨ་རི་གི་ད་མི་སེར་ཨ་རི་གི་མི་སེར་མ་རེད་གྲོས་ཚོགས་ནང་ལ་འཐུས་མི་དེ་ཚོ་གིས་ལང་ལས་དུས་སྒང་ལ་ཡ་ད་རྒྱ་ནག་ལ་དེ་ཡིན་གཅིག་མིན་གཅིག་ཁོང་ཚོས་འགན་འཁྱེར་དགོས་རེད་ཟེར་ལབ་དུས་སྒང་ལ་ཡང་ད་སྐད་ཆ་ཁག་ཁག་ཅིག་སླེབས་འདུག་ཨོ་རྒྱ་མི་མི་རིགས་ལ Racist བྱེད་ཀྱི་འདུག་ཟེར་ནས

མི་དེ་འདྲས་ཡང་བོད་ནང་འཁྲིད་འགྲོ་ཨ་ནི་བོད་ཀྱི་ས་ཆ་འདི་ཚོ་ནང་སྟོན་ཡ་ད་ཡང་ཁྱབ་བསྒྲགས་བྱེད་ཡ་ད་དེ་འདྲས་ཤུགས་ཆེན་པོ་བྱུང་གི་ད་ཡང་དེ་ཚོ་ཚང་མ་ང་ཚོ་ཡ་མ་ཕྱོགས་མང་པོ་ཞིག་ལ་ཡ་མ་ཅིག་ལྟ་བ་ཡིན་པ་ཡིན་ན་ཡང་ཅིག་འགྲིག་ཡ་ཅིག་ཡོད་རེད་བསམ་གི་འདུག་ཨ་ད་ངས་འཆི་མེད་ལྷ་མོ་ལགས་དྲི་བ་ཐ་མ་ཅིག་ཞུ་གི་ཡིན། འཆི་མེད་ལྷ་མོ་ལགས་ཀྱི་སྒང་ལ་ད་གང་ལྟར་ཅིག་ཊོ་རོན་ཊོ་གི་སློབ་གྲྭ་གི་ནང་ལོགས་ལ་བྱུང་བའི་གནས་ཚུལ་དང་བྱས་ཨ་ནི་ད་འཆི་མེད་ལྷ་མོ་ལགས་འདྲ་བ་ཡིན་པ་ཡིན་ན། བོད་ཀྱི་འཐབ་རྩོད་ཀྱི་དབུ་ཁྲིད་ཅིག་གི་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། ཉེ་བའི་ཆ་ལ་གྷི་རི་སི་ལ་ལས་འགུལ་སྤེལ་རྗེས་ཛུ་རིག་ལ་ད་ལྟ་ལས་འགུལ་སྤེལ་ད་ད་ལྟའི་ཆ་ལ་ཕར་ཊོ་རོན་ཊོ་ལ་ཕེབས་བསྡད་ཀྱི་ཡོད་རེད། ཨ་ནི་ཁྱེད་ཁྱེད་རང་བོད་པའི་གི་གཞོན་སྐྱེས་ཀྱི་དབུ་ཁྲིད་ཅིག་ཡིན་པའི་ངོས་ནས་ང་ཚོས་བོད་ཀྱི་རང་དབང་འཐབ་རྩོད་བྱེད་ཡ་ད་དེ་ཚོ་གི་ཐོག་ལ་གལ་ཆེན་པོ་གང་འདྲ་ཞིག་གཟིགས་ཀྱི་འདུག་དེ་ཚོ་གི་ཐོག་ལ་ང་ཁྱེད་རང་དང་ང་ཚོ་འདྲ་བའི་གཞོན་སྐྱེས་ཚོ་ལ་ཅིག་ལམ་སྟོན་ལབ་ན་དེ་ཐ་མ་གི་སྐད་ཆ་ག་རེ་ཞུ། ཐོག་མར་འདི་ལ་ཡར་ཞུ་ཞུ། ངོ་བོ་དེ་ངོ་ཞིག་ཡང་དཔེ་གལ་ཆེན་པོ་མཐོང་གི་འདུག་ཞུ་ཞུ་ཞུ་ཡིན་མེད་དང་མི་གཅིག་ཡིན་པའི་ཆ་ནས་དང་བོད་པ་གཅིག་ཡིན་པའི་ཆ་ནས་བུད་མེད་ཅིག་ཡིན་པའི་ཆ་ནས

སྐོར་ལ་ཡང་བསམ་བློ་བཏང་དུས་གང་ལ་ཡང་ཀུན་སློང་ཡག་པོ་འཁྱེར་ནས་ཨ་ནི། ལྷག་བསམ་རྣམ་དག་བྱས་ནས་ལས་ཀ་བྱེད་པ་ཡིན་ན། དངོས་གནས་དྲང་གནས། ལམ་འགྲོ་ཡིན་ནའང་རྒྱུག་གི་འདུག་ཨ་ནི། ལས་ཀ་ག་རེ་ཡིན་ནའང་བྱེད་རྒྱུ་དེ་སྒང་ག་གྲུབ་འབྲས་ཐོབ་ཀྱི་འདུག་དེ་གྲུབ་ཀྱི་འདུག་ཟེར་ན་ནི་ང་དེ་ཉམས་མྱོང་བསགས་སོང་ཨ་ནི་དེ་སློབ་སྦྱོང་ཞིག་ཞེ་དྲག་རག་སོང་ཨ་ནི། དེ་མི་གཞན་པ་ལ་ཕན་ཐོགས་ཡག་གི་རེ་བ་ཡོད། ད་བྱས་ན།